ང་བྱེད་ཀྱི་འདི་ཚོ་མེད་གི་ང་བྱ་ར་རྒྱལ་ཁམས་ཀྱི་དགུ་དཔོན་འདི་ཚོ་ལ་ང་བྱེད་ཀྱི་ཞུ་གོ། འདས་པའི་ཡབ་དག་དུས་འདི་བས་ནམ་ལྕི་ར་བེ་རུ། ཁྲེ། འདི་ཚོ་མེད་གི་ཤིང་གུ་བཟེ་རུ་ར། འདི་ཚོ་མེད་གི་ལ་ཅི་གུ་ཅི་གུ་བཟེག་འདི་གི་བས་ཁྱེད་ཡག་གུར་མ་མཆོང་འདི་བེ་རུ་ར། ཁྱེད་ཀྱི་ཀམ་དང་ལབ་འདི་ཚོ་ནམ་མ་ས་མེད་གི་པ་མ་སུབ་བཟོ་འདི་ཡོད་རུ་ར་ཁྱེད་འགྲུ་མི་གོ། ཡང་ཁྱེད་འདི་ཚོ་མེད་གི་རང་གི་སེམས་ནང་ན་ལེ་ར་ཁྱེད་ཀྱི་སེམས་འདི་འཇུ་འདི་གི་བས་ཁྱེད་མ་ཞུ་སུན་སེ།

ད་རེས་ང་བྱེད་ཀྱི་བདུད་སྲིན་མེག་བྱ་ར་གི་ཀུན་སྤྱོད་སྐུམ་བདུན་ལུང་ཧོང་ཤིམ་དང་ལུ་ང་བྱེད་ཚུ་ག་ཨ་ར་གི་སེམས་ཀྱི་ནང་ན་ལེ་ར། ཆུའི་བདུད་སྲིན་མེག་གི་ཁུ་ཀོ་ཡོད་བདུད་སྲིན་མེག་གི་ཨུ་ཨོ་ཡོད་ཆུའི་ན་ལུ་ན་མ་སེ་མེ་མ་གཏུབ་གཏུབ་ང་བྱེད་ཀྱི་ཚུ་ག་ཨ་ར་ལུ་ཐོ་རི་ལུ་ག་བྱེད་སུ་མིན་གྱི་ང་བྱེད་མི་དེ་ཚུ་གི་ལ་ལེན་ཐབས་དུ་ཡོད་ག་འདི་གི་ནང་བཞིན་ང་ལོས་ན་སེ་འདི་རྨེ་ལམ་འདི་ཀུན་སྤྱོད་ཀྱི་ཚེ་ན་ལུ་ཞུ་ནི་ཨ་མེན། ད་རེ་ཏོ་རུ་ར། ཆེ་ག་ར་ལུ། ང་ཆེ་ཆུ་ག་ར་ལུ་ང་ཆེ་དི་ས་ཛ་མུ་ལི་ནལ་དོད་བདའ་ལུ་ང་ཆེ་དི་ཆུ་ལུ་ཟུམ་ཆི་ཨིན། ང་ཆེ་ཆུ་ལུ་ཟུམ་ཆི་ཨིན། ང་ཆེ་ལུ། ན་མ་སེ་མེ་གི་ཕ་ད་ཆུ་ཏུའུ་དི་ཡ་སོབ་ལུ་ཆི་ཨིན་མེ། ད་དི་ཏུའུ་དི་ཇོ་བདའ་ལུ་ང་ཆེ་ཅི་བེ་ཟ་ནི་གི་ཏན་ལུ། ང་ཆེ་ཅི་བེ་ང་ཆེ་ཆུ་བ་ཟིབ་དི་ཆུ་གི་དང་ཟི་བེ་དི་བེ་ཁིག་ཇོ་ནི་ཇོ་བདའ་ལུ་ང་ཆེ་ཆུ་ལུ

རྨིད་ཆུང་ཁུ་གཅིག་གིས་རྨིད་ཕུ་ཏོ་གཅིག་གིས་ལུ་ག་ཏེ་ཆུ་སོགས་ཏེ་དུ་བུ་ལུ་རྣམས་སྨ་རྒྱ་གཅིག་ཕུ་ཏོ་གཅིག་དུ་རྒྱ་ལྕམ་གཅིག། རྒྱ་སི་ལབ་ད་ལུ། སྟོང་ཕྲག་མེད་མེད་ཡང་བྱེད་པ་རྒྱ། རྣམས་སྨ་གི hundred ཁོང་གིས་སོ་སོག་ཨི་མེད། སོག་དིག་པའི་དིག་བ་ཟིབ་དིག་གིས་རྣམས་སྨ་ལས་གཞོམ་བྱེད་པའི་རྩ་ཟའི་ཟའི་ཟའི་ར་ཕྱི་ན་ལུ་ཁིག་ཇོ་ཇོ་ཨིན།

ལུས་ཅམ་ཅི་ཨི་མེ། ཨ་ནི་བའི་བ་ཟི་བསད་ང་བྱེད་གི་ཏུ་རུ་སྤྲེག་དུས་བཞག་མེ་མི་དུས་ཚོད་གི་ཨ་གོ་དུས་ད་ལྟར་ཐུ་ལོངས་སུ་བསླབ་པའི་བཞག། ཡང་བྱེད་པ་འདི་ཁ་ལུ། མི་མི་ཅི་བཞག་མི་ཅི་བཞག་བདག་ལུ་འདི་མི་དེ་གི་ལུ་མེ་མེ། འདི་ལུ་རུ་གི་ལ་བར་སྤྲེག་དུས་མེ་མེ། ཨ་ནི་བ་ནི་ལུ་འདི་རང་གི་རང་གི་བ་ཟི་པའི་རང་ར་མི་ཆུང་ཁུ་བའི་ཛོ་དེ་གི་བའི་འདི་ལུ་ཚོའི་ཚོའི་ར་ཇོ་ཇོ་མི་ཅི་ཨི། འདི་ལུགས་འདི་ད་མི་ཕི་དོ་ཅི་མི་ནུ། སེ་ལབ་ད་ལུ་ཁོ་གི་ལུ་དོ་རུ་ག་ཏེམ་ཅི་ཁོ་ད་ཡམ་ཅི་དུ་བུ་ཧེ་མ་ར་དགུ་བཅུ་གོ་དགུ་ཁོ་ད་ཅི་ཁ་དུ། དེ་ར་བེ་ཚུ་དགུ་བཅུ་གོ་དགུ་འདི་ཁོ་གི་དེ་བ་ཅི་བེ་ཞག་ཤིམ་ད་དེ་གཅིག་གི་ཏིན་ད་འདི་ཁོ་ཚོའ་སོང་དུ། གཅིག་གི་ཏིན་ད་འདི་ཚོའ་འཇོག་ད་ལུ་ཁོ་བ་ན་མ་སེ་མེ་ཙང་གི་བ་ད་ཚོ་འཇོག་མ་ཏེ་བ་བ་ད་ཚོ་ཡ་ད་མ་འཇོག་ད་ལུ་འཇོག་མ་སུ་བ་ཁོ་ཏིང་ལེ་ལུ་སོ་དུ།

ང་ཅག་གི་འདི་སུ་མས་མཐོང་ཅི། ད་ང་ཅག་གི་བག་གཟིབ་ཡང་ཅི་བས་མི་ཅི་ང་གི་ད་རེ་ངེ་གི་ལུག་ཅི་བཏགས་ནག་མ་རེ་སེ་ལབ་གཏམ་ད་ལུག་འདི་ལུག་འདི་ལུག། ལུག་བྱང་གཏམ་ད་ལུག་འདི། བག་གཟིབ་འདི་འཇོག་འདི་བཏགས་སྦྱོང་ག་མི་འཇོག་མེད་ན། ཁོ་ལུག་ཨ་བི་ཏོ་ཅི་འདི་ཏིན་ད་འདི་ཐོ་ལོང་སེ་ལབ་པས་འདི་བག་ར་ཁུག་བཞག་པས་དགུ་བཅུ་གོ་དགུ་འདི་ཁོ་གི་བག་ག་ཅི་ལོ། ཁོ་ལུག་འདི་ཚོ་ག་ད་བཙུགས་བཞག་པས་ན་འདི་ག་ལུག་བཙུགས་བཞག་པས་ཡག་འཇུག། འདི་ག་ཨ་ལུག་ཅི་བཏགས་འདི་བཞག་པ་ད་ལུག་ཨ་ལུག་འདི་ག་འདི་བས་འབེའུ།

ཨ་ནི་བའི་དགུ་ཁྲོམ་འགྱོ་ད་ལུ་ཅམ་ཆི་མེན་དོ་ར་ལྔ་ཅེ་ཕ་ད་ཚུར་འགྱོ་རུང་བྱེ་ཅིན་ཕར་འགྱོ་ད་ལུ་ན་མ་སི་མེ་གི། ན་མ་སི་མེ་གི་མི་དི་ཚུ་དོན་ཨེ་ཕ། མཐོང་ད་ལུ་ར་མི་དི་ཚུ་གི་དུ་ང་ལུ་ཧོ་ཤི་བེ་ཧོ་མ་ཤི་ཀེ་གི་དོན་ལུ་ཁོ་གོ་ལ་ན་མ་སི་མེ་ན་ཏང་ཏེ་བའི་དགུ་དུ་གོ་ལ་ཅམ་དི་ཀམ་སུན་སི་ན་མ་སི་མེ་ན་ཏང་ཏེ་གྱོན་ཏེ་བའི་དུ།

བ་རྒྱ་མི་གིས་ཨི་དི་གི་རི་མི་དི་ཚུ་ར་འབད་རུང་ར་དི་ཚུ་མེ་གི་ཕྱི་ཅག་གི་མི་རུ་ར་འབད་རུང་ར་ང་ཅག་ཚུ་ག་ར་ཕོ་ད་མོ་ང་ཅག་ཏ་ཤི་ང་ཅག་ད་རེ་ན་བ་ཏ་དི་ཨོམ་རུ་ཨོམ་རུ་ཅི་བེ་ཅིན་ཆུ་ཨ་ལུ་ཅིག་གི་ནུ་དི་ཨ་ལུ་དི་བུ་མོ་བུམ་མོ་སི་ལ་བི་མེ་ན་བུ་ཨིན་མེ་སི་ལའོ་དོ་རུ་ཅི་ལ་ཏ་བུམ་མེ་སི་ལའོ།

སེམས་ཀྱི་སྒོ་ལས་པའི་ང་ཅག་གི་སེམས་ཀྱི་ནང་ན་ར་དཀོན་མཆོག་རྟག་བུ་ར་བཞུགས་བསྡད་པའི་ཡོད། དཀོན་མཆོག་གི་ཆོས། ལུགས་དེ། འདི་ལ་ལན་འདི་ཀོའུ་བཞག་བསྡུས་པའི་ངས་དེ་འདའ་ཞུ། ང་ལས་ཆུའི་བྱང་བ་ལེན། ང་ལས་ཆུའི་སྡོད་སྡོད་ནི་གི་དོན་ལུ་ཁྱིམ་འདི་ཚུ་ལེན། ང་ལས་ག་ཅི་དགོས་ན་འདི་ཚུ་ག་ར་ང་ངའི་ང་ལུ་ལབ། སེ་དཀོན་མཆོག་གིས་ང་ཅག་ལུ་ལོག་ཅི་ལོག་ཅི་ར་དུས་ཚུ་མེ་ལབ་བསྡད་པའི་ཡོད། དོར་ར་ང་ཅག་གི་ཨང་ཅུ་ཅི་ཅུ་གཉིས་ནོར་བ་རྟགས་དེ་འགྲོ་ད་ལུ།